འོ་ཡ་ད་ཁ་སང། ད་གཉིས་པ་ཡན་ལག་གི་དོན་དེ་ལ་ཐུབ་པ་ཚད་མ་སྒྲུབ་པ་དང་ཚད་མའི་སྒོ་ནས་བསྟོད་པའི་དགོས་པ་གཉིས་བྱས། ད་ཐུབ་པ་ཚད་མ་སྒྲུབ་པ་དེ་ལ་ལུགས་འབྱུང་གི་སྒོ་ནས་སྟོན་པ་ལམ་གང་ནས་བྱོན་པའི་ཚུལ་བསྟན་པ་དང་ལུགས་ལྡོག་གི་སྒོ་ནས་དེ་ལྟར་བྱོན་པའི་ཤེས་བྱེད་སྟོན་པ་གཉིས་བྱས། ད་དང་པོ་དེ་ལ་གཉིས་ཚད་མར་གྱུར་པའི་དོན་བཤད་པའི་སྒོ་ནས་ཚད་མའི་སྐྱེས་བུའི་མཚན་ཉིད་དང་དེ་སྒྲུབ་པའི་ལམ་ངོས་བཟུང་བ་དང་མར་མར།

ད་འདི་ནང་ནས་མཚན་ཉིད་འདི་ལ་མི་སླུ་བ་ངོས་བཟུང་བ་དེ་ལ་མ་ཁྱབ་པ་སྤངས་པ་ཁྱབ་ཆེས་པ་སྤངས་པ་བྱས་ནས། ས་བཅད་གསུམ་གྱི་ནང་ནས་མི་སླུ་བ་ངོས་བཟུང་བ་དེ་འགྲོ་ཚ་ཡིན་པ། ད་མི་སླུ་བ་ངོས་བཟུང་བ་དེ་ལ་ཚད་མ་སླུ་མེད་ཅན་ཤེས་པ་དོན་བྱེད་ནུས་པར་གནས་པ་ནི་མི་སླུ་ཟེར་དེ་རེད།

གྲུབ་བདེ་རྫས་གཅིག་པའི་གསར་དུ་མི་སླུ་བའི་ཤེས་པ་ཡང་གྲུབ་འགྲོ་གི་འདུག་དེ་ནས། ད་སེམས་ཅན་ཡིན་ན་ཁོའི་རྒྱུད་ལ་ཚད་མ་མེད་རྒྱུ་ཁྱོན་ནས་ཡོད་མ་རེད་སེམས་ཅན་ཡིན་ན། ཚད་མ་ཉམས་སུ་མྱོང་བའི་རང་རིག་མངོན་སུམ་དེ་གིས་ཚད་མ་རྟོགས་འགྲོ་གི་འདུག་ཚད་མ་རྟོགས་གི་ཡིན་ཙང་ཚད་མ་རྟོགས་ཡ་གི་ཆེད་དུ་སློབ་སྦྱོང་བྱེད་ཡ་དང། འབད་བརྩོན་བྱེད་ཡ་དང་དཔེ་ཆ་ལ་སློབ་སྦྱོང་བྱེད་ཡ་དང་དཔེ་ཆའི་སྐབས་སུ་བསྟན་དགོས་ཡ་གའི་མི་འདུག་ག་ཟེར་ན་སེམས་ཅན་ཚང་མ་གིས་ཚད་མ་རྟོགས་འགྲོ་གི་འདུག་བ་ལ་དུས་གང་ལ། འོ་ད། ཤེས་པ་རྟོགས་པ་ཙམ་གྱིས་ཚད་མ་རྟོགས་དགོས་མ་རེད། དཔེར་ན་སྔོན་འཛིན་མིག་ཤེས་ཉམས་སུ་མྱོང་བའི་རང་རིག་མངོན་སུམ་དེ་གིས་སྔོན་འཛིན་མིག་ཤེས་རྟོགས་ན་ཡང་ད་སྔོན་འཛིན་མིག་ཤེས་ཚད་མ་ཡིན་པ་རྟོགས་དགོས་པ་གའི་ཡོད་མ་རེད། སྔོན་འཛིན་མིག་ཤེས་ཚད་མ་ཡིན་པ་རྟོགས་པ་ལ། སྔོན་འཛིན་མིག་ཤེས་སྔོན་འཛིན་མིག་ཤེས་ལ་སྔོན་པོ་སྣང་བ་དང་དོན་ལ་གནས་པ་རྟོགས་དགོས་ཀྱི་རེད། མེ་འཛིན་པའི་མེ་འཛིན་པའི་དབང་པོའི་མངོན་སུམ་དེ་གིས་མེ་འཛིན་པའི་དབང་པོའི་མངོན་སུམ་དེ་ཚད་མ་རྟོགས་པ་ལ་ཁོ་རང་གི་མེ་དེ་གིས་བསྲེགས་པ་དང་ཁ་ལག་བུད་ཤིང་བསྲེགས་པ་དང་ཁ་ལག་བཙོ་ཡ་ལ་སོགས་པའི་བྱ་བ་བྱས་པ་མཐོང་བ་ལྟར་དོན་ལ་གནས་པ་རྟོགས་དགོས་ཀྱི་རེད་དེ་རྟོགས་ན་མེ་འཛིན་དབང་པོའི་མངོན་སུམ་ཚད་མ་རྟོགས་པ་རེད། མདོ་རུ་བསྡུས་ན་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་རྟོགས་པ། སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་དེ་ཚད་མ་ཡིན་པ་རྟོགས་པ་ལ་སྒྲ་མི་རྟག་པ་ལ་ཚད་མ་ཡིན་པ་རྟོགས་དགོས་རེད། སྒྲ་མི་རྟག་པ་ལ་ཚད་མ་རྟོགས་པ་ལ་སྒྲ་མི་རྟག་པ་འཛིན་པ་དང་དོན་ལ་གནས་པ་རྟོགས་དགོས་ཀྱི་རེད་ཟེར་ནས་ད་ཚང་མས་འདི་ལབ་ཀྱི་ཡོད་རེད་བ། ད་འདི་ལ་རྟགས་གསལ་དེ་ག་རེ་བཏང་གི་རེད་ལབ་ན། དེ་ནས། སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་ཉམས་སུ་མྱོང་བའི་རང་རིག་མངོན་སུམ་ལ་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་རྟོགས་མཁན་གཅིག་ཡོད་རེད་བ། འོ་ད་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་ཉམས་སུ་མྱོང་བའི་རང་རིག་མངོན་སུམ། སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་རྟོགས་མཁན་དེ་ཆོས་ཅན། སྒྲ་མི་རྟག་པ་ལ་ཚད་མ་ཡིན་པར་རྟོགས་པར་ཐལ་སྒྲ་མི་རྟག་པ་འཛིན་པ་དང་དོན་ལ་གནས་པར་རྟོགས་པར་ཐལ། འོ་ན་རང་རིག་ལ་སྒྲ་མི་རྟག་པར་རྟོགས་པ་ཡོད་པར་ཐལ་མེད་པར་ཐལ་སེམས་ཅན་གྱི་རྒྱུད་ཀྱི་རང་རིག་དང་དབང་ཤེས་ལ། དབང་ཤེས་དང་རང་རིག་ལ། ཕྲ་བའི་མི་རྟག་པ་དང་བདག་མེད་དང་སྟོང་པ་ཉིད་ལ་སོགས་པ་རྟོགས་པ་ཁྱོན་ནས་མེད་པའི་ཕྱིར་མེད་པར་ཐལ་རྗེ་བཙུན་ཆོས་ཀྱི་རྒྱལ་མཚན་གྱིས་སྐབས་གཉིས་པའི་ནང་ལ་གསལ་ཐག་ཆོད་ཡོད་རེད་ད། ད་ཡིན་ན་ཡང་མི་དེ་ཚོ་རྟགས་གསལ་ག་རེ་བཏང་གི་རེད་ལབ་ན་ད་འོ་ན། སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་ཉམས་སུ་མྱོང་བའི་རང་རིག་མངོན་སུམ་གྱིས་སྒྲ་མི་རྟག་པ་མ་རྟོགས་ལབ་ན། བུམ་འཛིན་རྟོག་པ་ཉམས་སུ་མྱོང་བའི་རང་རིག་མངོན་སུམ་དེ་གིས་བུམ་པ་མ་རྟོགས་པར་ཐལ། མ་རྟོགས་ཟེར་ན་བོན་ཚིག་རྟོགས་པ་ཉམས་སུ་མྱོས་པའི་རང་རིག་མངོན་སུམ་འདི་གིས་བུམ་པའི་དོན་སྤྱི་མ་རྟོགས་པར་ཐལ། མ་རྟོགས་ཟེར་ན། ཚེ། རྟོག་པ་རྣམས་ཀྱི་གཟུང་ཡུལ་རང་རིག་མངོན་སུམ་རྣམས་ཀྱི་གཞལ་བྱ། རིགས་པ་སྨྲ་བ་རྣམས་ཀྱིས་ཡང་ནས་ཡང་དུ་གསུངས་པའི་ཕྱིར། ལབ་དུས་ག་རེ་ཟེར་བར་ཟེར་ན། བུམ་འཛིན་རྟོག་པ་ཉམས་སུ་མྱོང་བའི་རང་རིག་མངོན་སུམ་འདི་གིས། བུམ། བུམ་འཛིན་རྟོག་པའི་གཟུང་ཡུལ་དེ་ཁོས་རྟོགས་གི་རེད་ཟེར་བར། རྟོག་པ་རྣམས་ཀྱི་གཟུང་ཡུལ་དེ་རང་རིག་མངོན་སུམ་གྱི་གཞལ་བྱ་རེད་ལབ་བར་གདའ།

ཤ་ཟ་ལ་ཤ་ཟ་བསྐལ་དོན་དུ་སོང་བའི་གང་ཟག་གི་རྒྱུད་ལ་ཤ་ཟ་ངེས་བྱེད་ཀྱི་ཚད་མ་མེད་པས་ཞེས་པའི་རྟགས་ཀྱི་ཕྱོགས་ཆོས་རང་རིག་མངོན་སུམ་གྱི་ཤུགས་ལ་གྲུབ་ལ་ལབ་ཡོད། ད་མོ་རྟགས་འདི་འདྲའི་ཚང་མ་འདི་ག་ལ་སྤུངས་ཐུབ་ན་ཡག་པོ་ཡོད་ར་བོ་འདུག་ཞེས་ད་འདི་ཡིན་ད་ད་མ་ཁྱབ་པ་སྤངས་པ་འདི་ཡིན་ད། ད་མི་བསླུ་བ་འདི་ཚད་མ་བསླུ་མེད་ཅན་ཤེས་པ་མི་བསླུ་ཚད་མ་བསླུ་མེད་ཅན་ཤེས་པ་དོན་བྱེད་ནུས་པར་གནས་པ་ནི་མི་བསླུ་ཟེར་ན། ཚད་མའི་མཚན་ཉིད་ཀྱི་ཟུར་གཅིག་མི་བསླུ་བ་འདི་བསྟན་ཚར་ད།

དེ་ལ་མ་ཁྱབ་པ་སྤངས་པ་ནི་ལས་ལ་མི་བསླུ་བ་ནི་ཡུལ་ཐོབ་པའི་དོན་ཡིན་ན། སྒྲ་ལ་སོགས་པ་སུས་ཀྱང་ཐོབ་པར་མི་ནུས་པས་ཉན་ཤེས་ལ་ཚད་མའི་མཚན་ཉིད་མ་ཞུགས་པར་འགྱུར་རོ་ཞེ་ན། ལབ་རྩོད་པར་གདའ། གསར་དུ་མི་བསླུ་བའི་རིག་པ་དེ་ཚད་མའི་མཚན་ཉིད་ཡིན་ན། ད་ཚད་མ་ཡིན་ན་མི་བསླུ་བའི་རིག་པ་ཡིན་པས་ཁྱབ་ཀྱི་མི་འདུག། སྒྲ་འཛིན་དབང་པོ་མངོན་སུམ་དེ་སྒྲ་འཛིན་དབང་པོ་མངོན་སུམ་དེ་ཚད་མ་རེད་དེ་མི་བསླུ་བའི་རིག་པ་རེད་མི་འདུག། མི་བསླུ་བ་ལབ་ན་ཡུལ་ལ་མི་བསླུ་བ་ལབ་ན་ཡུལ་ཐོབ་པ་དེ་རེད་ཡུལ་རྟོགས་པ་དེ་རེད་ཐོབ་པ་ཟེར་ན་རྟོགས་པ་ཟེར་བར་བ། མི་བསླུ་བའི་མཚན་ཉིད་ག་རེད། དཔྱད་དོན་ཐོབ་བྱེད་ཀྱི་རིག་པ་ཧ་གོ་སོང་ཨ། ང་ཚོའི་བློ་རིག་ནང་ག་རེ་ཡོད་རེད་ལབ་ན་དཔྱད་དོན་ཐོབ་བྱེད་ཀྱི་རིག་པ་དེ་མི་བསླུ་བའི་ཤེས་པའི་མཚན་ཉིད་རེད། དཔྱད་དོན་ཐོབ་པའི་རིག་པ་ལབ་ན་དཔྱད་དོན་ཐོབ་པའི་རིག་པ་ལབ་ན་ཁོ་རང་གིས་གང་རྟོགས་ཡ་དེ་རྟོགས་ཐུབ་པ་ཁོ་རང་གིས་དཔྱད་པ་བྱས་ཡ་དེ་རྟོགས་པའི་རིག་པ་དེ་ལ་མི་བསླུ་བ་ལབ་བར་ད། ད་ཡུལ་ཐོབ་པ་ལབ་ན་ཡུལ་རྟོགས་པ་ཧ་གོ་ཚར་བ།

སྒྲ་འཛིན་དབང་པོ་མངོན་སུམ་གྱིས་སྒྲ་ཐོབ་ཀྱི་མི་འདུག་ཟེར་ནས་ཁ་ཅིག་རྩོད་པ་བཙུགས་པར་ད་སྒྲ་ཐོབ་ཀྱི་མི་འདུག་སྒྲ་རྟོགས་ཀྱི་མི་འདུག་ཟེར་བར། ད་ལན་རྒྱག་དུས་སྒང་ལ་སྒྲ་གཟུང་དོན་བྱས་པ་ལས་བྱུང་བའི་ཉན་ཤེས་ཆོས་ཅན་ཚད་མ་མི་རུང་བའི་སྐྱོན་མེད་དེ་རང་གི་གཞལ་བྱ་མངོན་པར་འདོད་པའི་དོན་གསར་དུ་སྟོན་པའི་ཤེས་པ་ཡིན་པའི་ཕྱིར། ལབ་བར། ད་རང་ལུགས་ལན་རྒྱག་དུས་སྒང་ལ་སྐྱོན་ཡོད་མ་རེད་སྒྲ་གཟུང་དོན་བྱས་པ་ལ་བརྟེན་ནས་བྱུང་བའི་སྒྲ་འཛིན་ཉན་ཤེས་དེ་ཚད་མ་མི་རུང་བར་ཐལ་བའི་སྐྱོན་ཡོད་མ་རེད་རང་གི་གཞལ་བྱ་མངོན་པར་འདོད་པའི་དོན་ལབ་ན་སྒྲ་རེད་བ་རང་གི་གཞལ་བྱ་རང་གི་གཞལ་བྱ་མངོན་པར་འདོད་པའི་དོན་གསར་དུ་སྟོན་པའི་ཤེས་པ་ཡིན་པའི་ཕྱིར།

འདི་ནང་ལ་རང་གི་གཞལ་བྱར་གཞལ་བྱར་ལ་རེད་བ་རང་གི་གཞལ་བྱར་གཞལ་བྱ་མངོན་པར་འདོད་པའི་དོན་གསར་དུ་སྟོན་པའི་ཤེས་པ་ཡིན་པའི་ཕྱིར་ལབ་ན། སྒྲ་འཛིན་ཉན་ཤེས་ཀྱི་དམིགས་རྐྱེན་དུ་གྱུར་པའི་སྒྲ་དེ་ཡོད་རེད། སྒྲ་འཛིན་ཉན་ཤེས་ཀྱི་དམིགས་རྐྱེན་དུ་གྱུར་པའི་སྒྲ་དེ་རྟོགས་པའི་ཤེས་པ་ཡིན་པའི་ཕྱིར་ལབ་ན་འགྲིག་གི་རེད། ཡང་ན་སྒྲ་འཛིན་ཉན་ཤེས་ཀྱི་དམིགས་རྐྱེན་དུ་གྱུར་པའི་བརྗོད་བྱེད་ཀྱི་སྒྲ་དེ་གིས་རང་རང་གི་བརྗོད་བྱ་དེ་གསར་དུ། སྟོན་པ་འདི་ཧ་གོ་རྟོགས་པའི་ཤེས་པ་ཡིན་པའི་ཕྱིར། ད་གོ་ཡོད་ན་མེད་ན། བརྗོད་བྱ་བརྗོད་བྱ་འོ། སྒྲ་འཛིན་ཉན་ཤེས་ཀྱི་ངེད་ཀྱི་ཁ་ནས་བུམ་པ་ལབ་པ་ཡིན་ན། ངེད་ཀྱི་ཁ་ནས་བུམ་པ་ཞེས་བརྗོད་པའི་སྒྲ་དེ། ཁྱེད་རང་ཚོ་ཨ་མཆོག་ལ་གོ་འདུག་གང་ལ། ཁྱེད་རང་ཨ་མཆོག་ལ་གོ་འདུག་གང་ལ། ཁྱེད་རང་ཚོ་གི་ཨ་ཨ་མཆོག་ན། ཁྱོད་རང་ཚོའི་རྒྱུད་ལ་ག་རེ་སྐྱེས་ཀྱི་རེད་ལབ་ན། ངེད་ཀྱི་ཁ་ནས་བུམ་པ་ཞེས་བརྗོད་པའི་སྒྲ་འཛིན་པའི་ཉན་ཤེས་སྐྱེས་ཀྱི་རེད་བ། སྒྲ་འཛིན་པའི་ཉན་ཤེས་དེ་གིས་ངེད་ཀྱི་ལབ་ཡག་གི་བུམ་པ་ཞེས་བརྗོད་པའི་སྒྲ་དེ་ཡང་རྟོགས་ཀྱི་རེད་རྟོགས་པ་ཙམ་དུ་མ་ཟད་སྒྲ་དེ་གིས་བུམ་པ་གསལ་པོ་བརྗོད་པ་དེ་ཡང་ཧ་གོ་གི་རེད་བ་ཟེར་བར་ད་དོད་ད་འདི་སོགས་ལ་ཅིག་ཡིན་ས་རེད། འོ་ད་འདི་རེད། ད་ཁོས་རྩོད་པ་རྩོད་དགོས་རྒྱུ་མཚན་ག་རེ་ཟེར་ན་སྒྲ་འཛིན་ཉན་ཤེས་ཀྱིས་སྒྲ་རྟོགས་ཀྱི་མ་རེད་ལབ་དགོས་ཡ་དེ་ཁ་ཅིག་དེ་གི་བསམ་བློ་དེ་རེད་བ། སྒྲ་ལ་རིགས་འདྲའི་རྒྱུན་ཡོད་མ་རེད་བ་ཟེར་གྱི་ཡོད་རེད།

ཨོ་ཁོ་རྟོགས་ཐུབ་ཀྱི་མ་རེད་ཟེར་གྱི་ཡོད་རེད་ཁག་པོ་དུས་ཚོད་ཐུང་ཐུང་དེ་ཡིན་ཙང་ང་ཚོ་གི་ཡུལ་དུ་བྱེད་ཐུབ་ཀྱི་མ་རེད། སྒྲ་དེ་ཚོ་རིགས་འདྲའི་རྒྱུན་མེད་པའི་རྒྱུ་མཚན་གྱིས་ང་ཚོ་གི་ངེས་ཤེས་ཀྱི་ཡུལ་ལ་འགྲོ་གི་མ་རེད་ནམ་མཁའི་གློག་དེ་ཚོ་དཔེ་མགྱོགས་དྲགས་ནས་ཚོན་མདོག་ག་འདྲས་འདུག་བཟོ་ལྟ་ག་འདྲས་ཡོད་པ་དེ་ང་ཚོ་ངེས་ཤེས་ཀྱི་ཡུལ་དུ་བྱེད་ཐུབ་ཀྱི་མ་རེད་ཟེར་ཁ་ཅིག་གིས་ལབ་ཀྱི་ཡོད་རེད་ད་ག་ཁ་ཅིག་གིས་སྒྲ་འཛིན་ཉན་ཤེས་དེ་གིས་སྒྲ་རྟོགས་གི་མ་རེད་ལབ་ཀྱི་ཡོད་རེད་ད་ག་སྒྲ་འཛིན་དབང་པོ་མངོན་སུམ་ཚད་མ་ཅིག་ཡོད་རེད་པ། འོ་ད་འདི་གིས་སྒྲ་རྟོགས་ཐུབ་ཀྱི་མ་རེད་སྒྲ་རྟོགས་ཐུབ་ཀྱི་མེད་ཡིན་ཙང་སྒྲ་ལ་མི་བསླུ་བ་རེད་མི་འདུག་ཚད་མ་ནི་རེད་ཚད་མ་ཡིན་ན་མི་བསླུ་བའི་རིག་པ་ཡིན་པས་ཁྱབ་ཀྱི་མི་འདུག་ཟེར་གྱི་ཡོད་རེད་ད་ག། ཨོ་ཡ། ད་དེ། ང་ཚོ་ད་གིན་རྩོད་པ་བྱེད་པ་རྩོད་པ་དེ་གི་ལན་ག་རེ་ཟེར་ན་སྒྲ་ལས་འབྱུང་བ་ཡང་མངོན་པར་འདོད་པ་སྟོན་ཕྱིར་རོ། ག་ལགས་སོ་སྒྲ་ལས་འབྱུང་བ་ཡང་མངོན་པར་འདོད་པ་སྟོན་ཕྱིར་རོ། འདིའི་ཚིག་དེ་ལན་གྱི་གཞུང་རེད་རྩོད་པའི་གཞུང་རེད། ལན་གྱི་གཞུང་རེད་ག་རེ་ཟེར་ན། སྒྲ་གཟུང་དོན་བྱེད་པ་ལ་བརྟེན་ནས་འབྱུང་བའི་སྒྲ་འཛིན་ཉན་ཤེས་ཆོས་ཅན་ཚད་མ་མི་རུང་བའི་སྐྱོན་མེད་དེ་རང་གི་གཞལ་བྱ་མངོན་པར་འདོད་པའི་དོན་གསར་དུ་སྟོན་པའི་ཤེས་པ་ཡིན་པའི་ཕྱིར། ཚིག་ཁོ་རང་ཚིག་འགྲེལ་ཏག་ཏག་སླེབས་ཀྱི་འདུག་པ། སྒྲ་ལས་འབྱུང་བ་ཡང་ལབ་ན་སྒྲ་གཟུང་དོན་བྱེད་པ་ལས་འབྱུང་བའི་ཉན་ཤེས་ཆོས་ཅན་ལ། མངོན་པར་འདོད་པའི་དོན་སྟོན་པའི་ཕྱིར་རོ་ལབ་ན་ཚད་མ་མི་རུང་བའི་སྐྱོན་མེད་དེ་རང་གི་གཞལ་བྱ་མངོན་པར་འདོད་པའི་དོན་གསར་དུ་སྟོན་པའི་ཤེས་པ་ཡིན་པའི་ཕྱིར། ད་ད་གིན་ཡང་ཟེར་བའི་ཚིག་གཅིག་སླེབས་སོང་ང། ཡང་གི་སྒྲས། གློག་མཐོང་བའི་མངོན་སུམ་སྡུད་དོ། ལབ་ན། མངོན་སུམ་སོགས་སྡུད་དོ་ལབ་འདུག་ནམ་མཁའི་གློག་མཐོང་བའི་མངོན་སུམ་དེ་ཡང་ཚད་མ་མ་རེད་ཡུལ་ཐོབ་ཀྱི་མ་རེད་ཟེར་བ།

ད་བསྟན་བཅོས་ཤེས་བྱ་ཀུན་ལ་ཚད་མ་ཡིན་ལབ་ན་བསྟན་བཅོས་ཚང་མ་བསྟན་བཅོས་འདི་ཤེས་བྱ་ཀུན་ལ་ཚད་མ་ཡིན་ལབ་ན། དེ་ནས་རུ་བ་བསྟན་བཅོས་འདི། བསྟན་བཅོས་འདི་ཤེས་བྱ་སྒྲུབ་བྱེད་ཀྱི་རྟགས་ཡང་དག་རེད་འགྲོ་གི་རེད་ཟེར་བ་ད་བསྟན་བཅོས་འདི། བསྟན། དཔེར་ན་རུ་བ་བུམ་པ་ཞེས་བརྗོད་པའི་སྒྲ་ཡོད་ན་བུམ་པ་ཡོད་པས་ཁྱབ་པ་ཡོད་མ་རེད་བ། རུ་བ། དཔེར་ན་རྗོད་བྱེད་ཀྱི་སྒྲ་དེ་བརྗོད་བྱ་ལ་འབྲེལ་བ་ཡོད་མ་རེད་བ། འོ་ད་བསྟན་བཅོས་དེ་བརྗོད་བྱ་ལ་འབྲེལ་གྱི་མ་རེད་བ་བསྟན་བཅོས་བརྗོད་བྱ་ལ་འབྲེལ་བ་མ་རེད་ཁོས་ག་ལབ་བ་ལབ་ན། བསྟན་བཅོས་འདི་ཤེས་བྱ་ཀུན་ལ་ཚད་མ་རེད་ལབ་དུས་བསྟན་བཅོས་འདི་ཚོ་ཤེས་བྱ་སྒྲུབ་བྱེད་ཀྱི་རྒྱུ་མཚན་ཡང་དག་རེད་ཤེས་བྱ་ལ་ཚད་མ་རེད་དེ་ནས་ང་ཚོས་བསྟན་བཅོས་ལ་བརྟེན་ནས་དོན་རྟོགས་ཐུབ་ཀྱི་རེད་བ་ཟེར་ཁ་ཅིག་ལབ་ཀྱི་རེད་ད་ལྟ་རང་ལུགས་ཀྱི་དེ། བསྟན་བཅོས་བསྟན་བཅོས་ལ་སོགས་པའི་རྗོད་བྱེད་ཀྱི་སྒྲ་རྣམས་རང་གི་བརྗོད་བྱའི་དོན་གྱི་དེ་ཁོ་ན་ཉིད་མངོན་མཐོ་དང་ངེས་ལེགས་སོགས་གོ་བར་བྱེད་པའི་རྒྱུ་ཅན་གྱི་འབྲས་རྟགས་ཡང་དག་མ་ཡིན་པར་ཐལ། དེ་ལ་རྗོད་བྱེད་ཀྱི་སྒྲ་ནི་རང་ཕྱོགས་ཀྱི་ཆོས་སུ་གྲུབ་པའི་གཞིར། རང་སྨྲ་བ་པོའི་བྱེད་པ་བརྗོད་འདོད་འཇུག་པའི་ཡུལ། ཉན་པ་པོའི་བློ་ལ་རབ་ཏུ་གསལ་བར་འདོད་པ་གང་ཡིན་པ་དེ་གོ་བར་བྱེད་པའི་ཚད་མ་སྟེ་རྟགས་ཡང་དག་ཡིན་པའི་ཕྱིར། ལབ། ག་ལབ་ཀྱི་འདུག་ལབ་ན། བསྟན་བཅོས་འདི་བརྗོད་བྱ་ཀུན་ལ་ཚད་མ་མ་རེད། མ་ཡིན་ཏེ་བསྟན་བཅོས་འདིའི་རྗོད་བྱེད་ཀྱི་སྒྲ་དེ་ཚོ་རང་གི་རྗོད་བྱེད་ཀྱི་རང་གི་བརྗོད་བྱའི་དེ་ཁོ་ན་ཉིད་མངོན་མཐོ་དང་ངེས་ལེགས་སོགས་གོ་བར་བྱེད་པའི་རྒྱུ་ཅན་གྱི་རྟགས་ཡང་དག་མ་རེད། བསྟན་བཅོས་དེ་ཚོ་རང་གི་བརྗོད་བྱ་སྒྲུབ་པའི་རྟགས་ཡང་དག་མ་རེད། ད་བསྟན་བཅོས་དེ་ཚོ་བརྗོད་འདོད་ཀྱི་ཀུན་སློང་དཔོག་པའི་རྟགས་ཡང་དག་རེད་མ་གཏོགས་བརྗོད་བྱ་དཔོག་པའི་རྟགས་ཡང་དག་མ་རེད། ད་སྒྲ་མི་རྟག་པ་ཞེས་བརྗོད་པའི་སྒྲ་དེ་སྒྲ་མི་རྟག་པ་སྒྲུབ་པའི་རྟགས་ཡང་དག་མ་རེད་སྒྲ་མི་རྟག་པ་ལ་འབྲེལ་གྱི་མ་རེད། སྒྲ་མི་རྟག་པ་བརྗོད་འདོད་ཀྱི་ཀུན་སློང་སྒྲུབ་པའི་རྟགས་ཡང་དག་རེད། ད། ཁ་ཅིག་གིས་ག་ལབ་ན་དང་པོ་ག་ལབ་ཟེར་ན་བསྟན་བཅོས་ཤེས་བྱ་ཀུན་ལ་ཚད་མ་ཡིན་ལབ་རེད་བ། བསྟན་བཅོས་ཤེས་བྱ་ཀུན་ལ་ཚད་མ་ཡིན་ལ་ན། རྗོད་བྱེད་ཀྱི་སྒྲ་དེ་བརྗོད་བྱ་ལ་ཚད་མ་ཡིན་ལབ་བ། རྗོད་བྱེད་ཀྱི་སྒྲ་དེ་བརྗོད་བྱ་ལ་ཚད་མ་ཡིན་ལ་ན་རྗོད་བྱེད་ཀྱི་སྒྲ་དེ་བརྗོད་བྱ་སྒྲུབ་བྱེད་ཀྱི་རྒྱུ་མཚན་ཡང་དག་ཡིན་ཟེར་བ། ཚད་མ་ཟེར་ན་རྟགས་ཡང་དག་སོགས་ལ་ལབ་པ་རེད་རྒྱུ་མཚན་ཡང་དག། ད་རྗོད་བྱེད་ཀྱི་སྒྲ་དེ་བརྗོད་བྱ་སྒྲུབ་བྱེད་ཀྱི་ཚད་མ་ཡང་དག་མ་རེད་རྗོད་བྱེད་ཀྱི་སྒྲ་དེ་བརྗོད་བྱ་ལ་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གང་ཡང་ཡོད་མ་རེད་རྗོད་བྱེད་ཀྱི་སྒྲ་དེ་བརྗོད་འདོད་ཀྱི་ཀུན་སློང་སྒྲུབ་པའི་རྟགས་ཡང་དག་རེད་ཟེར་ན་རེད་བརྗོད་བྱ་སྒྲུབ་པའི་རྟགས་ཡང་དག་མ་རེད་ད་ཟེར་བ། ཡང་བསྟན་བཅོས་ལ་སོགས་པའི་རྗོད་བྱེད་ཀྱི་སྒྲ་རྣམས། རང་གི་བརྗོད་བྱའི་དོན་གྱི་དེ་ཁོ་ན་ཉིད། མངོན་མཐོ་དང་ངེས་ལེགས་སོགས་གོ་བར་བྱེད་པའི་རྒྱུ་ཅན་གྱི། ལབ་ན། རྒྱུ་ཅན་ལབ་དུས་ག་ལ་འབྲས་བུ་ཅན། འབྲས་བུ་ལ་གོ་དགོས་རེད་བ། རྒྱུ་ཅན་ལབ་ན་འབྲས་བུ་ལ་གོ་དགོས་རེད་བ། རྒྱུ་ཅན་གྱི་འབྲས་རྟགས་ཡང་དག་མ་ཡིན་པར་ཐལ། དེ་ལ་རྗོད་བྱེད་ཀྱི་སྒྲ་ནི། རང་ཕྱོགས་ཀྱི་ཆོས་སུ་གྲུབ་པའི་གཞིར་ལབ་ན་རང་ཕྱོགས་ཆོས་གྲུབ་པའི་གང་ཟག་དེ་གི་གཞི་ལ། སྨྲ་བ་པོའི་བརྗོད་འདོད་ཀྱི་ཀུན་སློང། སྨྲ་བ་པོའི་བརྗོད་འདོད་བརྗོད། སྨྲ་བ་པོའི་སྨྲ་བ་པོའི་བྱེད་པ་བརྗོད་འདོད་འཇུག་པའི་ཡུལ་ལབ་ན་བརྗོད་འདོད་ཀྱི་ཀུན་སློང་ལབ་བར། བརྗོད་པ་དུ། རང་གི་བརྗོད་རང་གི་བྱེད་པ་བརྗོད་འདོད་འཇུག་པའི་ཡུལ་ལབ་ན་སྒྲ་མི་རྟག་པ་བརྗོད་འདོད་ཡོད་ན་སྒྲ་མི་རྟག་པ་དེ་རེད་པ། འདིས་ཉན་པ་པོ་གང་ཟག་དེ་ལ། དེ་ནས། ཉན་པ་པོའི་བློ་ལ་རབ་ཏུ་གསལ་བར་བྱེད་པ་གང་ཡིན་པ་དེ་གོ་བར་བྱེད་པའི་ཚད་མ་སྟེ་རྟགས་ཡང་དག་རེད་ལབ་ན། ངེད་ཀྱི་ཁ་ནས་སྒྲ་མི་རྟག་པ་ལབ་ན། ཉན་མཁན་གྱིས་མི་དེ་གི་རྒྱུད་ལ་ང་སྒྲ་མི་རྟག་པ་བརྗོད་འདོད་ཀྱི་ཀུན་སློང་ཡོད་པ་དེ་ཁོས་ཧ་གོ་ཐུབ་ཀྱི་རེད་ཟེར་བར། ད་རྗོད་བྱེད་ཀྱི་སྒྲ་དེ་བརྗོད་འདོད་ཀྱི་ཀུན་སློང་དཔོག་པའི་རྟགས་ཡང་དག་རེད་ལ། ད་ངེད་ཀྱི་ཁ་ནས་ད་འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ལབ་པ་ཡིན་ན། སྒྲ་འདི་གིས་བརྗོད་བྱ་དཔོག་པའི་རྟགས་ཡང་དག་མ་རེད་དེ། ཉན་མཁན་གྱི་མི་འདི་ཚོ་ལ་དེ་ནས་ཁོ་ལ་དེ་འདྲ་ཅིག་ལབ་འདོད་འདུག་སྙམ་པའི་ཀུན་སློང་དེ་ཧ་གོ་ཐུབ་ཀྱི་རེད་ཟེར་བ་དང། ད་གོ་ཆ་ཅོག་དཔེར་ན་རེད་པ། ང་རང་ཚོ་གིས་རང་རྒྱལ་དགྲ་བཅོམ་པ་གིས་སྒྲ་མེད་ལུས་ཀྱི་རྣམ་འགྱུར་གྱི་སྒོ་ནས་ཆོས་སྟོན་གྱི་རེད་མ་གཏོགས་སྒྲ་དང་བཅས་པའི་སྒོ་ནས་ཆོས་སྟོན་གྱི་མ་རེད་ལབ་བར། སྒྲ་དང་བཅས་པའི་སྒོ་ནས་ཆོས་སྟོན་པ་ཡིན་ན། ཆོས་སྟོན་དུས་ཀྱི་ཀུན་སློང་འདི་གདུལ་བྱ་རྣམས་ཀྱིས་ཧ་གོ་ནས་དེ་ནས། རྣམ་རྟོག་མང་པོ་སྐྱེས་པའི་སྒོ་ནས་དེ་ནས་ཆགས་སྡང་མང་པོ་ཞིག་སྐྱེས་ཡོང་གི་རེད། དེ་ནས་ཀུན་སློང་མེད་པའི་ཐོག་ནས་བཤད་ན་ཡག་ཤོག་འདུག་དྲན་བྱས་དེ་ནས་སྒྲ་མེད་ལུས་ཀྱི་སྒོ་ནས་རྣམ་འགྱུར་གྱི་སྒོ་ནས་ཆོས་སྟོན་གྱི་རེད་པ། གང་གང་དོན་ནི་གང་གང་ལ་ཇི་ལྟར་ཇི་ལྟར་ཉན་འདོད་པ་དེ་དེ་ལ་དོན་དེ་དང་དེ་སྒྲ་མེད་ཀྱང་ནི་དེ་ལྟར་སྣང་ཟེར་ནས། ད་འདི་འགྲིག་སོང་ཨ། འོ་དེ་རེད་ད་ཁ་ཅིག་གི་འདོད་པ་དེ་ཏག་ཏག་བཀག་ཚར་ད་ཁ་ཅིག་གིས། བསྟན་བཅོས་ཤེས་བྱ་ཀུན་ལ་ཚད་མ་ཡིན། ལབ་ན། བསྟན་བཅོས་ཚང་མ་བརྗོད་བྱ་དཔོག་པའི་རྟགས་ཡང་དག་རེད། བརྗོད་བྱ་ལ་ཚད་མ་རེད། རྗོད་བྱེད་ཀྱི་སྒྲ་ཚང་མ་བརྗོད། བརྗོད་བྱ་སྒྲུབ་པའི་རྟགས་ཡང་དག་འདྲ་བོ་རེད་ལབ་དགོས་བར་ད་ཁོའི་དོན་དག། དེ་ནས་བསྟན་བཅོས་གསུངས་ན་འགྲིག་གི་འདུག་ཨ་དེ་ནས་བཅོམ་ལྡན་འདས་ཀྱིས་བསྟན་བཅོས་འདི་གསུངས་ཚར་བསྟན་བཅོས་འདི་གསུངས་ཚར་ན་བསྟན་བཅོས་དེ་བརྗོད་བྱ་སྒྲུབ་པའི་རྟགས་ཡང་དག་རེད་བཅོམ་ལྡན་འདས་ཁོ་ན་ཚད་མའི་སྐྱེས་བུ་བསྒྲུབ་དགོས་བ་མི་འདུག་བ་འདྲ་བོ་ཅིག་ལབ་དགོས་བར་བ་ད། རྩ་བ་བྱས་ན།

བསྟན་བཅོས་ལ་སོགས་པའི་རྗོད་བྱེད་ཀྱི་སྒྲ་རྣམས། རང་གི་བརྗོད་བྱའི་དོན་གྱི་དེ་ཁོ་ན་ཉིད་མངོན་མཐོ་དང་ངེས་ལེགས་སོགས་གོ་བར་བྱེད་པའི་རྒྱུ་ཅན་གྱི་འབྲས་རྟགས་ཡང་དག་མ་ཡིན་པར་ཐལ། དོན་གྱི་དེ་ཉིད་རྒྱུ་ཅན་མིན་ལ། འདི་ལྟ་སྟེ། ཚིག་ཐ་མ་འདི་དོན་དག་ལབ་ཀྱི་འདུག། དོན་གྱི་དེ་ཉིད་རྒྱུ་ཅན་མིན་ལ།

ད་དེ་ལ་ཟེར་དེ་ལ་དེ་ལ་སྒྲ་ནི་ཚད་མ་ཉིད་ལ་རོ་དེ་ལ་ལའི་དེ་ལ་དེ་ལ་རྗོད་བྱེད་ཀྱི་སྒྲ་ནི་རང་ཕྱོགས་ཀྱི་ཆོས་སུ་གྲུབ་པའི་ཕྱིར། རང་སྨྲ་བ་པོའི་བྱེད་པ་བརྗོད་འདོད་འཇུག་པའི་ཡུལ་ལ་འདུག་གང་ལ་སྨྲ་བ་པོ་ཡི་བྱེད་པའི་ཡུལ་རེད་ཨ་སོང། རེད་སོང་མ་སོང། སྨྲ་བ་པོ་ཡི་བྱེད་པའི་ལབ་ན་རང་སྨྲ་བ་པོའི་བྱེད་པ། བྱེད་པ་བརྗོད་འདོད་འཇུག་པའི་ཡུལ། དོན་གང་བློ་ལ་རབ་གསལ་བ་ལབ་ན་ཉེ། བློ་བློ་ཉན་པ་པོའི་བློ་ལ་རབ་ཏུ་གསལ་བ་གང་ཡིན་པ་དེ་གོ་བར་བྱེད་པའི་ཚད་མ་དེ་རྟགས་ཡང་དག་ཡིན་པའི་ཕྱིར་ལབ་ན། དེ་ལ་སྒྲ་ནི་ཚད་མ་ཉིད་ལབ་དེ་རེད་འདུག་ཏག་ཏག་རེད་འདུག་དེ་ལ་སྒྲ་ནི་ཚད་མ་ཉིད་ལབ་དེ་གོ་བར་བྱེད་པའི་ཚད་མ་དེ་རྟགས་ཡང་དག་ཡིན་པའི་ཕྱིར།

ད་ཡང་ན་གཞུང་སྔ་མའི་དོན་སྒྲ་བྱུང་ཕྱི་མ་དང་མཐུན་པར་སྦྱར་རོ། ལབ་ན་གཞུང་སྔ་མ་དེ་སྒྲ་འཛིན་དབང་པོའི་མངོན་སུམ་ཡིན་པ། ད་གཞུང་སྔ་མའི་དོན་དེ་ག་རེ་ལབ་པ་རེད་ཟེར་ན། སྒྲ་འཛིན་ཉན་ཤེས་ཀྱི་དམིགས་རྐྱེན་དུ་གྱུར་པའི་རྗོད་བྱེད་ཀྱི་སྒྲ་ཆོས་ཅན་ལབ་ཀྱི་རེད། རྗོད་བྱེད་ཀྱི་སྒྲ་ཆོས་ཅན། ཧ་གོ་ས་རེད་བ། སྒྲ་འཛིན་དབང་ཤེས་སྒྲ་འཛིན་དབང་ཤེས། སྒྲ་འཛིན་དབང་པོའི་མངོན་སུམ་གྱི་དམིགས་རྐྱེན་དུ་གྱུར་པའི་རྗོད་བྱེད་ཀྱི་སྒྲ་ཆོས་ཅན། རྗོད་བྱེད་ཀྱི་སྒྲ་ཆོས་ཅན་རྗོད་བྱེད་ཀྱི་སྒྲ་ལབ་པ་ད་གིན་ལབ་སོང་བ་དེ་ནི་མངོན་པར་མངོན་པར་འདོད་པའི་དོན་གསར་དུ་སྟོན་པའི་ཤེས་པ་ཡིན་པའི་ཕྱིར་ལབ་འདུག་ག་ལ་སྒྲ་འཛིན་ཉན་ཤེས་ཀྱི་དམིགས་རྐྱེན་དུ་གྱུར་པའི་སྒྲ་དེ་རྗོད་བྱེད་ཀྱི་སྒྲ་ཅིག་རེད་འདུག་ཨ། ཆུ་སྒྲ་འདྲ་བོ་དང་མེ་སྒྲ་དང་རླུང་སྒྲ་དེ་འདྲ་རེད་མི་འདུག་ཨ་དེ་ནི་གོ། འོ་ད་རྗོད་བྱེད་ཀྱི་སྒྲ་ཆོས་ཅན། བརྗོད་འདོད་ཀྱི་ཀུན་སློང་དཔོག་པའི་བརྗོད་བྱ་དཔོག་པའི་རྟགས་མ་ཡིན་གྱི་བརྗོད་འདོད་ཀྱི་ཀུན་སློང་དཔོག་པའི་རྟགས་ཡང་དག་ཡིན་པའི་ཕྱིར་ལབ་པ། བརྗོད་བྱ་དཔོག་པའི་རྟགས་ཡང་དག་མ་ཡིན་གྱི། བརྗོད་འདོད་ཀྱི་ཀུན་སློང་དཔོག་པའི་རྟགས་ཡང་དག་ཡིན་པའི་ཕྱིར་ལབ་པ་རེད། ཧ་གོ་སོང་ཨ། ག་འདྲ་ལབ་ཟེར་ཡ་གཞུང་སྔ་མའི་དོན་སྒྲ་བྱུང་ཕྱི་མ་དང་མཐུན་པར་སྦྱར་རོ་ལབ་པ་མ་ཡིན་པ་དང་གཞུང་སྔ་མའི་དོན་སྒྲ་བྱུང་ཕྱི་མ་དང་མཐུན་པར་སྦྱར་ན།

བློ་ཀུན་རྫོབ་པ་ལབ་འདུག་གང་ལ། ང་བློ་ཀུན་རྫོབ་པ་ལབ་ན་རེད་བ་རྟོག་པ་ལ་རེད་བ་ང་ཚོ་འདི་ཡོད་བ་མངོན་སུམ་ལྟར་སྣང་དྲུག་གི་ནང་ནས། ཀུན་རྫོབ་ཀྱི་རྟོག་པ་འཁྲུལ་པའི་རྟོག་པ་རྗེས་དཔག་གི་རྟོག་པ་རྗེས་སུ་དཔག་པ་ལས་བྱུང་བའི་རྟོག་པ་དྲན་པའི་རྟོག་པ་མངོན་འདོད་ཀྱི་རྟོག་པ་ལབ་ཀྱི་རེད་བ། རྟོག་པ་ལ་རེད་བ་རྟོག་པ་བཅད་ཤེས་དེ་ལ་བློ་ཀུན་རྫོབ་པ་ལབ་ཀྱི་རེད་བ། ག་ཟེར་ན་ཁོ། མདོ་སྡེ་པའི་ལུགས་ལ་ད་མང་པོ་ཆགས་འགྲོ་ད་ཡིན་ན་ཧ་ཧ་གོ་དགོས་རེད། མདོ་སྡེ་པའི་ལུགས་ལ་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་ལབ་ན་བུམ་པ་དོན་དམ་བདེན་པ་རེད། བུམ་པའི་དོན་སྤྱི་དེ་ཀུན་རྫོབ་བདེན་པ་རེད། ཤིང་དེ་དོན་དམ་བདེན་པ་རེད་ཤིང་འཛིན་རྟོག་པ་དེ་ཀུན་རྫོབ་བདེན་པ་རེད།

ཤིང་གི་དོན་སྤྱི་དེ་ཤིང་འཛིན་རྟོག་པའི་ངོ་ལ་ཤིང་རེད་མ་རེད། ཤིང་འཛིན་རྟོག་པའི་ངོ་ལ་ཁོ་དོན་དམ་བདེན་པ་རེད། དངོས་པོའི་གནས་ཚུལ་ལ་ཁོ་ཀུན་རྫོབ་བདེན་པ་རེད། འོ་དེ་ཡིན་ཙང་ཤིང་འཛིན་རྟོག་པའི་ངོ་ལ་བདེན་གྱི་དོན་ལ་བརྫུན་པས་ན་དེ་ལྟར་བརྗོད་པའི་ཕྱིར། ད་ཀུན་རྫོབ་བདེན་པ་ཞེས་པའི་ཚིག་ཟུར་གྱི་བློ་ཀུན་རྫོབ་དེ་ཤིང་འཛིན་རྟོག་པ་རེད་མདོ་སྡེ་པའི་ལུགས་ལ། ཤིང་འཛིན་ཀུན་ཏུ་རྟོག་པ་ཆོས་ཅན་བློ་ཀུན་རྫོབ་པ་ཞེས་བརྗོད་པའི་རྒྱུ་མཚན་ཡོད་དེ། ཤིང་གསལ་རང་མཚན་མངོན་སུམ་དུ་མཐོང་བ་ལ་སྒྲིབ་པ་བྱེད་པའི་བློ་ཡིན་པའི་ཕྱིར། ཀུན་རྫོབ་དེས་བདག་ཐ་དད་ཀྱང་ཐ་དད་པ་ཡི་བསྒྲིབས་པ་ཡི་ཟེར་འདུག་གང་ལ་ཤིང་འཛིན་རྟོག་པའི་སྐབས་སུ་དཔེ་གསལ་པོ་ཞེ་པོ་གྲུབ་ཡོད་རེད། འོ་དེ་ཡིན་ཙང་གཉིས་ནི་ང་ཚོ་མངོན་སུམ་ལྟར་སྣང་བཤད་དུས་ཁོ་ལབ་རེད་བ། ཀུན་རྫོབ་པའི་རྟོག་པ་ལབ་ན་རྟོག་པ་དོན་མཐུན་དྲན་ཤེས་དེ་ཚོ་ལ་ཀུན་རྫོབ་པའི་རྟོག་པ་ལབ་དགོས་བློ་ཀུན་རྫོབ་པ་ལབ་དགོས།

བུམ་འཛིན་མིག་ཤེས་ཀྱིས་དྲངས་ལས་སྐྱེས་པའི་བློ་ཀུན་རྫོབ་པ་བུམ་པ་དྲན་པའི་དྲན་ཤེས་ཆོས་ཅན་ཚད་མ་ཡིན་པར་ཐལ་བའི་སྐྱོན་མེད་དེ། རང་འདྲེན་བྱེད་ཀྱི་ཚད་མ་སྔ་མ་ལབ་ན་ཤིང་འཛིན་མངོན་སུམ་དེ་ལ་དགོས་ར། ཤིང་འཛིན་ཤིང་འཛིན་དབང་པོ་མངོན་སུམ་གྱིས་ར། རང་འདྲེན་བྱེད་ཀྱི་ཚད་མ་སྔ་མས་བཟུང་ཟིན་པ་ལབ་ན་རང་འདྲེན་བྱེད་ཤིང་འཛིན་དབང་པོ་མངོན་སུམ་གྱིས་རྟོགས་པའི་དོན་དེ་ཉིད།

ཨོ་ད་ཨོ་ད་དེ་རེད་ད་ཨོ་དེ་ཡིན་ན་ཨོ་དེ་ཡིན་ད་ཨོ་དེ་རེད་ཨུམ་ཨུམ་ཨོ་དེ་ཡིན་ད་ད་བཟུང་བ་འཛིན་ཕྱིར་ཀུན་རྫོབ་ནི་མི་འདོད་ལབ་ན་བློ་ཀུན་རྫོབ་པ་དྲན་པ་བཅད་ཤེས་ནི་ཆོས་ཅན་ཚད་མ་ཉིད་དུ་མི་འདོད་དེ་རང་འདྲེན་བྱེད་ཀྱི་ཚད་མ་སྔ་མས་བཟུང་ཟིན་རྟོགས་ཟིན་བྱེད་པ་མ་ཉམས་པའི་དོན་དེ་ཉིད་སླར་ཡང་དྲན་པས་འཛིན་པའི་ཤེས་པ་ཡིན་པའི་ཕྱིར། ཧ་གོ་སོང་ང།

ཨོ། ད་བརྗོད་བྱ་ལ་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གང་ཡང་མེད་པའི་ཕྱིར་ལ། ཧཱུྃ། ཧཱུྃ་སོགས་ཨ། ད་འདི། ལེའུ་དང་པོ་གི། ཤིན་ལྐོག་སྐབས་སུ་གཅིག་ཡོད་རེད་ད། ཤིན་ལྐོག་བཤད་དུས་སྒང་ལ་ད། འདི་སྐད་ཅེས་ཅིག་ཡོད་རེད་བ། ད་ནམ་བཟང་ང་ནམ་བཟང། ར་རྒོད་མེད་ཁ་ཅེས། ཤིན་ལྐོག་སྐབས་སུ་གཅིག་ཡོད་རེད། དཔེར་ན་འདི།

ཡང་འདི་འདྲ་བྱས་ཏེ། ལེའུ་དང་པོའི་སྐབས་སུ། འདི་ལྟ་བུ། རྗོད་བྱེད་ཀྱི་སྒྲ་དེ་རྣམས་ཆོས་ཅན། ཁྱོད་ཀྱི་རྟགས་ལས་རང་གི་ཞེན་པའི་བརྗོད་བྱའི་དོན་སྒྲུབ་པ་མ་ཡིན་པར་ཐལ། ཁྱོད་ཀྱི་ཞེན་པའི་བརྗོད་བྱ་དངོས་པོ་དང་ལྷན་ཅིག་ཏུ་མེད་ན་མི་འབྱུང་བའི་འབྲེལ་བ་ཉིད་མེད་པའི་ཕྱིར། འོ་ན།

ག་འདྲ་ལབ་སོང་སྦྱིན་པས་ལོངས་སྤྱོད་ཨ་ལི་ཐང་ཀྱང་སྦྱིན་པས་ལོངས་སྤྱོད་ཁྲིམས་ཀྱིས་བདེ་ཞེས་སོགས་ཀྱི་ལུང་ཆོས་ཅན། རང་གི་བསྟན་བྱའི་དོན་ལ་མི་སླུ་བ་ཡིན་ཏེ་དཔྱད་པ་གསུམ་གྱིས་དག་པའི་ལུང་ཡིན་པའི་ཕྱིར་ལབ་དུས་སྒང་ལ་རྟགས་དེ་དཔྱད་པ་གསུམ་གྱིས་དག་པའི་ལུང་རེད་བ། བསྒྲུབ་བྱའི་ཆོས་དེ་ག་རེ། ཨོ་བསྟན་བྱའི་དོན་མི་སླུ་བ་འདི་རེད་བ། ཨོ་ད་དཔྱད་པ་གསུམ་གྱིས་དག་པའི་ལུང་དེ་བསྒྲུབ་བྱའི་ཆོས་ལ་འབྲེལ་བར་ཐལ།

ཚ། དཔྱད་པ་གསུམ་གྱིས་དག་པའི་ལུང་དེ། ལུང་དེ་དང་རང་གི་བསྟན་བྱའི་དོན་གཉིས་པོ་འདི་འབྲེལ་བ་ཡོད་པར་ཐལ། ཡོད་པར་ཐལ་རྟགས་ཆོས་འདི་མ་ཡིན་པར་ཐལ། བསྒྲུབ་བྱའི་ཆོས་ཞོག།

འོ་དེ་རེད་ད། དཔྱད་པ་གསུམ་གྱིས་དག་པའི་ལུང་ཆོས་ཅན། རང་གི་བསྟན་བྱའི་དོན་མི་བསླུ་བ་ལ་འབྲེལ་བར་ཐལ། རང་གི་བསྟན་བྱའི་དོན་ཡག་པོ་དེ་ལ་འབྲེལ་བར་ཐལ། རང་གི་བསྟན་བྱའི་དོན་ལ་འབྲེལ་བར་ཐལ། རང་གི་བརྗོད་བྱ་ལ་འབྲེལ་བར་ཐལ་ཟེར་ནས། འོ་ད་དེ་བསྟན་དར་ལྷ་རམས་པའི་རྟགས་རིགས་ནང་དོགས་དཔྱོད་འདི་ཡོད་རེད། འོ་དེ་རེད་ད། ད་ཡང་བུམ་པ་ཞེས་བརྗོད་པའི་སྒྲ་འདི་ཆོས་ཅན་བུམ་པ་ལ་མ་འབྲེལ་བར་ཐལ། མ་འབྲེལ་ན། དང་པོ་བུམ་འཛིན་མིག་ཤེས་སྐད།

འབྲེལ་བར་ཐལ་བུམ་པའི་འབྲས་བུ་ཡིན་པའི་ཕྱིར། བསམ་བློ་བཏང་མ་སོང་ངས་འདི་བྱིན་ལབ་ཀྱི་རང་ག་རེ་ཟེར་ན། ཤིང་འཛིན་རྟོག་པ་ཤིང་ལ་ཨ་འབྲེལ། འབྲི་གོས་ར་བ་སོགས་ཤིང་འཛིན་རྟོག་པ་ཁྱེད་ཤིང་གི་འབྲས་བུ་རེད་བ། རང་བཞིན་དེ་འཛིན་རྣམ་རྟོག་བློ་དོན་མེད་ཀྱང་དེའི་དོན་ཅན་འདྲ་དེ་ཡི་འབྲས་ཅན་མིན་དོན་ལས་ཐ་དད་མཐར་ཐུག་སྐྱེ་བ་གང་ཟེར་བྱུང་བ། འོ་ད་ཤིང་འཛིན་རྟོག་པ་ལབ་ན། ཤིང། ཤིང་འཛིན་དབང་པོ་མངོན་སུམ་ལས་བརྒྱུད་ནས་ཤིང་འཛིན་དབང་པོ་མངོན་སུམ་ལ་བརྟེན་ནས་སྐྱེ་ཞིང། ཤིང་གསལ་ཐོབ་པའི་མཐར་ཐུག་པ་ཅན་ཡིན་ལབ་པ་རེད། དེ་འདྲ་ཙང། ཤིང་ལ་བརྟེན་ནས་ཤིང་འཛིན་དབང་པོ་མངོན་སུམ་སྐྱེ་ཤིང་འཛིན་དབང་པོ་མངོན་སུམ་ལ་བརྟེན་ནས་ཤིང་འཛིན་རྟོག་པ་སྐྱེ་ཤིང་འཛིན་རྟོག་པ་ལ་བརྟེན་ནས་ཤིང་ཞེས་བརྗོད་པའི་སྒྲ་སྐྱེ་བ་ཡོང་བ་ཡོད་པའི་ཕྱིར། བྱས་ཙང། ཤིང་ཞེས་བརྗོད་པའི་སྒྲ་དེ་ཆོས་ཅན། ཤིང་ལ་འབྲེལ་བར་ཐལ།

འོ་ད་ག་ཅི་བརྗོད་བྱ་བརྗོད་བྱ་རྗོད་བྱེད་ཀྱི་སྒྲ་དེ་བརྗོད་བྱ་ལ་མ་འབྲེལ་ལབ་ན་འདི་ཚོ་ཁྱེད་ཚང་མ་བསམ་བློ་བཏང་བྱས་དོགས་པ་དེ་སེམས་ནང་ལ་ཏག་ཏག་ཉར་དགོས་ཀྱི་རེད་དེ་ནས་ཕ་གི་ལ་དོགས་པ་ལངས་ཐུབ་དུས་གང་ལ་ལ་གོ་གི་ཡོད་རེད་འདི་ཚོའི་ཁྲིད་འདི་ལ་ཧ་གོ་སོང་ཨ། ད་སྤྱིར་བཏང་བྱས་ན་ང་ཚོས་ལབ་ན་ཤིང་ཞེས་བརྗོད་པའི་སྒྲ་དེ་ཤིང་ལ་འབྲེལ་གྱི་མ་རེད་ལབ་ན། མི་སྤྲང་པོ་གཅིག་ལ། ཨོ། ཤིང་གིས་ཕོངས་པའི་གང་ཟག་ལ། ཤིང་གིས། ཤིང་གིས་ཕོངས་པ་མི་སེལ་བར་ཐལ་བའི་སྐྱོན་ཡོད་རེད་བ་ད། མི་སྤྲང་པོ་གཅིག་ལ་ཁ་ནས་འབུམ་གཅིག་ལབ་པ་ཡིན་ན་ཁོ་ལ་འབུམ་གཅིག་ཡོང་དགོས་ཀྱི་ཡོད་མ་རེད་བ། ཨོ། འགྲོ་འོ་ན་འདི་འདྲའི་བསམ་བློ་བཏང། ད། འོ་ན་རྗོད་བྱེད་ཀྱི་སྒྲ་འདི་ཚོ་བརྗོད་འདོད་ཀྱི་ཀུན་སློང་དཔོག་པའི་རྟགས་ཡང་དག་ཡིན་པར་ཐལ། འོ་ན་རྗོད་བྱེད་ཀྱི་སྒྲ་ཡིན་ན་བརྗོད་འདོད་ཀྱི་ཀུན་སློང་སྔོན་དུ་སོང་བས་ཁྱབ་པར་ཐལ། ཁྱབ་ན། ཡ། རོ། ཁྱོད་རང་ཚོ་མི་གཅིག་གཉིད་ཁུག་ནས་ཁ་ནས་བུམ་པ་ལབ་པ་ཡིན་ན། གཉིད་ཁུག་ནས་མི་གཅིག་གི་ཁ་ནས་བུམ་པ་ལབ་པའི་བུམ་པ་ཞེས་བརྗོད་པའི་སྒྲ་དེ་ཆོས་ཅན་བརྗོད་འདོད་ཀྱི་ཀུན་སློང་སྔོན་དུ་སོང་བར་ཐལ། རྗོད་བྱེད་ཀྱི་སྒྲ་ཡིན་པའི་ཕྱིར། བྱང་སྒོ། བྷ་ར་ས་རྒྱུ་ཅི་སེ་དེ་རེ་བོ་འཇུག། རྗོད་བྱེད་ཀྱི་སྒྲ་ཡིན་པར་ཐལ། ར། རང་གི་བརྗོད་བྱ་གོ་བར་བྱེད་པའི་མཉན་བྱ་ཡིན་པའི་ཕྱིར།

ང་ཚོ་གོམས་པའི་དབང་གིས་ནམ་རྒྱུན་ནས་ཁ་ནས་གཞས་བཏང་བསྡད་ཡོད་ན་ཐོལ་རྒྱག་དགོས་ཀྱང་ཁ་ནས་གཞས་འདི་ནས་ཡོང་གི་འདུག་ཨ། ཨོ་ཀུན་སློང་མེད་པར་ལབ་རེད་བ། གོམས་པའི་དབང་གིས་ཡོང་པ་དང་དེ་ནི་གཉིད་ཁུག་པའི་སྐབས་ལ་ལབ་པ་ལྟ་བུ་དང། དེ་ནས་མིག་གི། སོ་སོ་ལབ་གཉིད་ཁུག་ནས་མ་འགྲོ་ན་མི་གིས་ལབ་བཅུག་བྱེད་པ་བརྗོད་འདོད་བྱེད་ནས། བརྗོད་འདོད་བྱེད་ནས། འོ་འདི་འདྲ་བོ་ལྟ་བུ་དང།

ཡིན་པའི་ཕྱིར། ཁྱོད་ཀྱི་བརྗོད་བྱའི་དོན་རྟོགས་པའི་ཚད་མ་སྔ་མ་དེ་བརྗོད་འདོད་ཀྱི་ཀུན་སློང་ཡིན་པའི་སྐད་ཆ་རེད། ད་འབྱུང་འགྱུར། འབྱུང་འགྱུར་ལ་གང་ཟག་གི་བདག་མེད་པ་དོན་སྤྱིའི་ཚུལ་གྱིས་རྟོགས་པའི་བློ་ཆོས་ཅན། ཁྱོད་སྒོམ་བྱེད་ཀྱི་ཡན་ལག་དང་མ་བྲལ་བར་སྒོམ་པ་བྱས་ན་བསྒོམ་བྱའི་དོན་ལ་གསལ་སྣང་མཐར་ཐུག་འབྱུང་རུང་ཡིན་ཏེ། རྟེན་བརྟན་པ་གང་ཞིག།

ཀུན་སློང་སུའི་རྒྱུད་ལ་བཞག། ཧོ། ད་ཏག་ཏག་རེད་ཡ། སངས་རྒྱས་ཀྱི་སེམས་ཅན་གྱི་ཀུན་སློང། དྲི་མ་ཅན་གྱིས་ཀུན་ནས་བསླངས་ནས་སངས་རྒྱས་ཀྱིས་ཆོས་གསུངས་པ་ཡོད་པར་ཐལ། འདོད་ལ་ཟེར་གང་འདོད་ཅེས་ཟེར་དེ་རེད།

མི་རྟག་པ་སྔ་མ་མ་རྟོགས་པར་ཐལ། མ་རྟོགས་ཟེར་ན་ད་ཁོའི་རྒྱུད་ལ་མི་རྟག་པ་རྟོགས་པའི་བློ་མེད་ཨ། མི་རྟག་པ་རྟོགས་པའི་བློ་རྗེས་དཔག་ཚད་མ་ལས་གཞན་པ་ཅན་ཡོད་པར་ཐལ། འོ། ཁོའི་རྒྱུད་ལ།

བ། དེ་ནས་བུམ་འཛིན་མིག་ཤེས་ཀྱིས་དྲངས་ནས་དེ་ནི་བུམ་པའི་དོན་སྤྱི་རྟོགས་པ་རེད་རང་གི་ངོ་བོ་རྟོགས་འོག་ཏུ་སྤྱི་ཡི་རྣམ་པར་ཤེས་པ་ཐོབ་ལབ་དུས་སྒང་ལ། ཤིང་འཛིན་མངོན་སུམ་གྱིས་དྲངས་ནས་དེ་ནི་ཤིང་གི་དོན་སྤྱི་དེ་རྟོགས་པ་རེད་མ་གཏོགས་ཤིང་གི་དོན་སྤྱི་རང་སྟོབས་ཀྱིས་རྟོགས་པ་མ་ཡིན་ཙང་ཚད་མ་མ་རེད་ལབ་རྒྱུ་རེད་ད་དོན་དག།